བོད་མིའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བར་ལམ་མགུལ་ཆམ་བཞེས་པ་དྭངས་བཞེས་བྱུང་ཡོད་རུང། སྔོན་འཆར་ལྟར་དུས་ཐུང་ཐུང་གི་ནང་ལ་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་ཚེ་ལ་བརྡབ་གསིག་དང་འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁ་ཡོད་པ་སོགས་ཀྱི་རྐྱེན་གྱིས་གནས་ཆུང་ཆོས་རྒྱལ་ཆེན་པོ་ཡི་བཀའ་ལུང་དགོངས་དོན་དང་སྐུ་ཡི་སྨན་བླ་རྣམས་ཀྱིས་ཀྱང་དུས་ཡུན་རིང་ཙམ་སྐུ་ངལ་གསོ་དགོས་པ་གལ་ཆེན་པོ་ཡིན་སྐོར་གསོལ་བ་དགོངས་དོན་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པ་ནང་གི་སྒང་ཏོག་ཏུ་ཕེབས་རྒྱུ་ཡི་ཆིབས་སྒྱུར་མཛད་འཆར་དང། ཕྱི་ཟླ་བཅུ་གཅིག་པ་ཡི་ཟླ་དཀྱིལ་ནས། ཕྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་གྱི་བར། རྒྱ་གར་ལྷོ་ཕྱོགས་བེ་ལོ་ཀོ་པི་དང་ཧོན་སུར་བཅས་ཀྱི་མཛད་འཆར་རྣམས་ཕྱིར་འཐེན་དགོས་པ་དང། འོན་ཀྱང་ཕྱི་ཟླ་བཅུ་གཉིས་པ་ཡི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་སྐྱོང་རྒྱུ་ཡི་མཛད་འཆར་ལ་ད་ལྟའི་ཆར་འགྱུར་བ་མེད་པ་བཅས། དགའ་ལྡན་ཕོ་བྲང་ཡིག་ཚང་ནས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གི་ཉིན་གསལ་བསྒྲགས་སྤེལ་ཡོད་པ་རེད། དེ་ཡི་སྐོར་སྐུ་ཡི་ཕྱི་ལུགས་སྨན་བླ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཨ་ནི་གནས་བབ་དེ་ཡག་ཐག་ཆོད་འདུག་ཡིན་ནས་ད་དགུང་ལོ་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུར་ཕེབས་ཀྱི་ཡོད་དུས་ག་ནས་མགུལ་ཆམ་དེ་ཡུན་རིང་པོ་བྱས་ཙང་སྐུ་གཟུགས་ལ་ཡ་བྱེད་སྐབས་དེའི་ནང་ནས་ངལ་གསོ་དེ་ཐེབས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མ་ཐེབས་པ་ཡིན་ན་ཡང་བསྐྱར་ཡང་སྙུང་གཞི་མགུལ་ཆམ་དེ་འདྲ་བྱེད་ཡ་ཉེན་ཁ་འདུག་དེ་འདྲ་ཡིན་ཙང་ང་ཚོས་འགན་མ་བཟོད་པའི་ཐོག་ནས་ཨང་ད་ནས་དེ་ཆིབས་བསྒྱུར་དེ་ཚོ་ཕྱིར་འགྱངས་གནང་བ་གནང་ཞུས་པ་རེད་ལྷག་དོན་དུ་ལྷོ་ཕྱོགས་དང་འབྲས་ལྗོངས་ནང་འདི་ན་མཛད་བྲེལ་ཆེན་པོ་ཆགས་ས་རེད་དེ་འདྲ་ཡིན་དུས་ག་ནས་དེའི་ཆེད་དུ་ད་ད་ནས་སྐུ་མཉེལ་གསོ་ན་ཕ་སིང་ག་དེ་ནས་རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་རེད་བ་ཨ་ནི་དེའི་ག་ནས་དང་ཆར་ཅན། དེའི་མཇལ་ཁ་འགྲོ་བཞིན་པ་རེད་བ། དེ་འདྲ་ཡིན་དུས་ག་ནས་ཨ་ནི་གནས་སྐབས་རིང་ལ་དང་དོ་དེ་ཕྱིར་འགྱངས་གནང་བ་ཟེར་དེའི་ཆེད་རྒྱུ་མཚན་ཐོག་ནས་ཞུས་བས། སྤྱིར་མ་ཚང་ཐོག་ནས་སྐུ་གཟུགས་དང། མཇལ་ཁ་དེ་ཚོ་གནང་དུས་ག་ནས་སྐུ་ཁམས་ཡག་ཐག་ཆོད་འདུག་བྱས་ནས་སྐུ་མཉེལ་གསོ་ཡ་དེ་དང་དོ་དགུང་གྲངས་དེའི་ཆ་ནས་སྐུ་མཉེལ་གསོ་ཡ་དེ་དཔེ་གལ་ཆེན་པོ་རེད་བཞག། གཞན་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ཕྱི་ཟླ་བཅུ་པ་ཡི་ཚེས་ཉི་ཤུ་གི་ཉིན་མང་ཚོགས་ལ་མཇལ་ཁ་བསྩལ་བའི་གི་སྐབས་སུ་སངས་རྒྱས་པའི་ཆོས་ནས་གསུངས་པའི་བསླབ་བྱ་ཁག་གི་བློ་རྒྱ་ཆེན་པོ་དང་སེམས་ཀྱི་བདེ་བར་ཕན་ཐོགས་ཆེན་པོ་ཡོད་པ་བཀའ་སློབ་སྩལ་གནང་ཡོད་པ་རེད།

ཡང་ཨ་རིའི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་སོགས་ཀྱི་འབྲེལ་ཡོད་ཚོ་གིས་བོད་ལ་ཤིས་ཚང་ཞེས་པའི་ཐ་སྙད་བེད་སྤྱོད་གནང་རྒྱུ་མིན་པ་གསུངས་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས་ཐི་པད་དེ་ལ་ཤིས་ཚང་ཞེས་པའི་མིང་བསྒྱུར་ཐབས་བྱེད་པའི་གི་ལམ་ལུགས་གཏན་འབེབས་བྱས་པ་དེ་ནི་བོད་རྒྱ་བསྒྱུར་ཀྱི་སྲིད་ཇུས་དང་འབྲེལ་བའི་གི་ཛ་དྲག་གི་རང་བཞིན་ཅན་ཡིན་པ་འདི་ཚེས་བཅུ་དགུ་གི་ཉིན

རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་སྐད་ཡིག་ཙམ་ཡང་སློབ་ཁྲིད་མི་ཆོག་པའི་གི་སྲིད་ཇུས་སོགས་བོད་ཀྱི་ཆོས་དང་རིག་གཞུང་ཡོངས་སུ་མེད་པ་བཟོ་ཐབས་བྱེད་བཞིན་ཡོད་པའི་གི་དུས་དེར། བོད་ནང་བོད་མི་སྤྱི་དང་ལྷག་པར་དུ་སློབ་གྲྭ་འགྲིམ་བཞིན་ཡོད་པའི་གི་བོད་ཕྲུག་ཚོ་ཡི་ཁྱིམ་བདག་ཕ་མ་ཚོ་གིས་ངེས་པར་དུ་རང་ཁྱིམ་དུ་བོད་སྐད་བཤད་རྒྱུ་དང་བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་པ་གསུངས་ཡོད་པ་རེད། མ་ཟད་རྒྱ་ནག་གི་སྲིད་ཇུས་དེ་དག་ནི་བོད་ཕྲུག་ས་ཡ་གཅིག་གཞུང་གི་བཅའ་སྡོད་སློབ་གྲྭ་གི་ནང་ལ་འགྲོ་བཅུག་པ་དང་དེའི་ནང་ནས་བྱིས་པ་ལོ་གསུམ་ནས་དྲུག་བར་འབུམ་གཅིག་དང་ཁྲི་ལྔ་ལྷག་ཙམ་གཅིག་ཡོད་པ་ཚོར་དམིགས་བསལ་གྱི་རྒྱ་ཡིག་སློབ་ཁྲིད་བྱེད་བཞིན་ཡོད་པ་འདི་ནི་མི་རིགས་རྒྱ་སྒྱུར་གྱི་སྲིད་ཇུས་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་ལེ་ཚན་གྱི་སྐབས་སུ་འགྲེལ་བརྗོད་གནང་ཡོད་པ་རེད།

དེ་ཡང་རྒྱ་གར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་གི་འོག་ཏུ་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་དངོས་སུ་དབུ་འཛུགས་གནང་ཡོད་པ་རེད། ད་རེས་ཀྱི་སྨོན་ལམ་ཆེན་མོ་ཡི་ཚོགས་མགོན་དུ་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དབུ་བཞུགས་ཀྱི་ཐོག་ནས་འཕགས་ཡུལ་དཔལ་རྫོང་སར་བཤད་གྲྭ་ཆོས་ཀྱི་བློ་གྲོས་ཀྱི་མཁན་སློབ་རྣམ་པ་ཀྱིས་དབུས་པའི་གི་རྒྱ་བལ་འབྲུག་གསུམ་ནས་ཕེབས་པའི་གི་ཆོས་བརྒྱུད་རིས་མེད་ཀྱི་གྲྭ་བཙུན་དང་མི་སྐྱ་ཕོ་མོ་བཅས་ཁྱོན་བསྡོམས་མི་གྲངས་གཅིག་སྟོང་ལྷག་ཙམ་ཞིག་ད་རེས་རྫོང་སར་སྨོན་ལམ་ཆེན་པོ་ཡི་ནང་མཉམ་ཞུགས་གནང་ཡོད་པ་རེད་འདུག་འདི་ཡི་སྐོར་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པ་རེད། སྨོན་ལམ་འདི་ང་རང་ཚོ་བཤད་གྲྭ་གཅིག་གི་སྒེར་གྱི་ངོས་ནས་ནི་ཚོགས་བཞག་རྒྱུ་ཡིན་པ་ཡིན་དུས་ཙམ་པ། གཙོ་བོ་ད་ལྟ་ཞུས་པ་ནང་བཞིན་འཛམ་གླིང་ཞི་བདེ་གི་ཆེད་དུ་རེད་དེ་ཡིན་པ་ཡིན་ན་ཡང་དེ་ཞོར་ཟེར་ན་མོད་དེ་ཚོ་ལ་གནད་འགག་ཅན་ཅིག་དེ་ནི་བླ་མའི་སྐུ་ཚེ་བརྟན་རེད་ཨ་ནི་དམིགས་བསལ་ང་རང་ཚོ་གཅིག་ཕྱོགས་དང་རིས་སུ་མ་ཆད་པའི་གི་ག་རེ་ཟེར་དགོས་རེད་ད་ཅིག་སངས་རྒྱས་ཀྱི་བསྟན་པ། མི་ཉམས་གོང་འཕེལ་ཉམས་པ་སོར་ཆུད་ཡོང་བ་ལ་སོགས་པ་དེ་ཚོ་གི་ཆེད་དུ་ད་ང་ཚོ་འདོན་དགོས་རེད་དེ་ད་གིན་ངས་ཞུས་པའི་དཔེར་ན་གནས་བརྟན་ཕྱག་མཆོད་ཀྱི་ནང་ལོགས་ལ་ཡང་འདོན་པའི་གི་ཚིག་ཁོ་རང་ལ་ཡང་བླ་མའི་སྐུ་ཚེ་བརྟན་པ་དང་བསྟན་པ་རྒྱས་པར་བྱིན་གྱིས་རློབས་ཟེར་གྱིས་ང་རང་ཚོ་ཅིག་སེམས་ཅན་ལ་བདེ་སྐྱིད་ཟེར་དེ་དགོས་ཀྱི་ཡོད་ན་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་སངས་རྒྱས་ཀྱི་བསྟན་པ་ཟེར་དེ་ག་རེ་ཟེར་དགོས་རེད་ད་ཅིག་ང་རང་ཚོ་སྤྱི་ཚོགས་ལ་ཁྱབ་མ་ཁྱབ་དང་དེ་འདྲའི་གི་འབྲེལ་བ་ཤུགས་ཆེན་པོ་ཡོད་རེད་དེ་ནི་སངས་རྒྱས་ཀྱི་བསྟན་པ་ཡུན་དུ་གནས་མ་གནས་ཟེར་བ་དེ་ཡང་དེ་བསྟན་འཛིན་གྱི་སྐྱེས་བུ། རྣམ་པ། སྐུ་འཚོ་བཞིན་བཞུགས་མ་བཞུགས་ལ་རག་ལས་ཡོད་རེད་གསུངས་དང་འོ་དེ་འདྲའི་གི་ད་རྒྱུ་མཚན་ཅིག་གི་ཐོག་ནས་ང་ཚོ་དམིགས་ཡུལ་གཙོ་བོ་གཙོ་བོ་དེ་ད་གིན་ཞུས་པ་ནི་གང་འདྲ་ཅིག་འཛམ་གླིང་ཞི་བདེ་ཟེར་རེད་འོ་དེ་གང་འདྲ་འགྲོ་བ་ཚང་མ་ལོག་ལ་བདེ་སྐྱིད་ཐོབ་ཡས་ཨ་ནི་ད་དུང་དེ་ལས་ཅིག་ཕུགས་རིང་ས་ནས་བསམ་བློ་བཏང་ན་ཨ་ནི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་མགྱོགས་མྱུར་དུ་ཐོབ་ཡས་དེ་འདྲའི་གི་ཆེད་དུ་རེད་དེ་ཡིན་པ་ཡིན་ནའི་ང་ཚོ་གི་ཁ་ཐུག་གི་ཁམས་གི་ཚིག་དང་འབྲེལ་ནས་དམིགས་ཡུལ་ཟེར་ན་མ་འདུག་དེ།

དེ་ནི་བྷྲ་སེལ་སྐུ་ཚབ་དོན་ཁང་གི་ཁྱབ་ཁོངས་ནང་བོད་མི་དྭང་བླངས་ཀྱི་དཔྱ་དངུལ་ལག་དེབ་གསར་བཟོ་དང་ནོར་བཅོས་ཀྱི་ལས་རིམ་ནང་ཞུགས་མཁན་གྲངས་འབོར་སྔ་མ་གི་ཚོད་དཔག་ལས་མང་བ་འཛུལ་ཞུགས་གནང་མཁན་བྱུང་ཡོད་སྐོར་བཅས་གསུངས། དཔྱ་ཁྲལ་ལག་དེབ་གསར་བཟོ་གནང་ཡས་རེད་ནོར་བཅོས་གནང་ཡས་རེད་དེ་འབྲེལ་གྱི་ཐོ་ཅིག་ཡ་ཕུལ་ཡོད་རེད་ཡིན་པ་ཡིན་ན་ཡང་དཔྱ་ཁྲལ་ཚན་པ་ཁོ་རང་ཚོ་ཨ་ནི་དངོས་སུ་ས་གནས་ལ་ཕེབས་དུས་ང་རང་ཚོ་སྔོན་མ་ཐོ་ཕུལ་བ་དེ་ལས་མི་མང་མང་བ་འཛུལ་ཞུགས་གནང་བྱས་ཨ་ནི་ད་ལྟ་དཔྱ་ཁྲལ་ལག་དེབ་དང་འབྲེལ་བའི་ལས་འགུལ་དེ་དག། བྷེལ་ཇེམ་དོན་གཅོད་ཁང་གི་ཁྱབ་ཁོངས་དེ་ཡིན་པ་ཡིན་ན་ཧ་ལས་པའི་ཡག་པོ་འདུག་བྱས་ཨ་ནི་ཁོ་རང་ཚོ་ད་ལྟ་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ནས་ནི་ང་རང་ཚོའི་ལོན་ཌོན་གྱི་དོན་གཅོད་ཁང་གི་ཁྱབ་ཁོངས་ས་གནས་དེ་ལ་ནི་མུ་མཐུད་བྱས་ལས་འགུལ་དེ་ཕེབས་བསྡད་ཡོད་རེད། གནས་ཚུལ་ཞུ་དག་བརྒྱུད་ལན་ཚང་ནང་ནེ་དར་ལན་དུ་ཉིན་དྲུག་སོང་རན་ཞོག་རན།

ད་དེབ་གསར་པ་བཟོ་དགོས་ཡ་ནོར་བཅོས་བྱེད་དགོས་ཡ་དེ་འདྲའི་ཨ་ནི་གྲངས་ཐོ་ཅིག་བསྡུས་པ་རེད་ས་གནས་རེ་རེ་རེ་ལ་ཡ་ལན་འབོར་ག་ཚོད་ཆགས་ཀྱི་ཡོད་མེད་དེ་བསྡུ་བའི་སྐབས་དེ་ཕལ་ཆེར་དེབ་སུམ་སྟོང་ལྷག་ཅིག་གསར་པ་བཟོ་ཡ་གི་འདོད་པ་ཡོད་པས་ཀྱི་ཨ་ནི་རྣམ་འགྱུར་ཞིག་བསྟན་པ་སོང་ཙང་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་ཚོ་བགོ་བཤའ་རྒྱབ་བྱས་ད་བྱང་ཨ་མི་རི་ཀ་རེད་ཡོ་རོབ་ནང་ལོགས་ལ་ཕར་ཚུར་བཏང་དེ་བཏང་བ་ཙམ་དུ་མ་ཡིན་པས་ཀྱི་ད་རིང་ག་ཚོད་ཐུབ་ཐུབ་ཅིག་མང་ཚོགས་ལ་ཡ་དཀའ་ངལ་ཉུང་བ་ཡོང་ཡ་དང་ལས་ཀ་མྱུར་མྱུར་བ་ཡོང་ཡ་གི་ཆེད་དུ།

ཨ་རིའི་རྒྱལ་སྲུང་ལྷན་ཁང་གི་སྙན་ཐོ་ཞིག་གི་ནང་ད་ལྟའི་ཆར་རྒྱ་ནག་ལ་རྡུལ་ཕྲན་མཚོན་ཆ་གི་མདེའུ་བཞི་སྟོང་ལྷག་ཙམ་ཞིག་ཡོད་པ་དེ་ཚོད་དཔག་ལས་བརྒལ་ཡོད་པ་དང་གལ་ཏེ་ཐའེ་ཝན་མཚོ་ཁ་དུ་དམག་འཁྲུག་ལངས་པ་ཡིན་ན་ཕྱི་རྒྱལ་གྱི་དམག་རོགས་བྱེད་རྒྱུར་འཇིགས་པ་བསྐུལ་ནས་འགོག་རྒྱུ་ཡི་ནུས་པ་ཡོད་པ་བཀོད་ཡོད་པ་རེད། དེ་ཡང་ཨ་རིའི་ཕྱི་སྲིད་ལྷན་ཁང་གིས་ཕྱི་ཚེས་བཅུ་དགུ་གི་ཉིན་རྒྱ་ནག་གི་དམག་ཤུགས་སྐོར་གྱི་ལོ་འཁོར་སྙན་ཐོ་ཞིག་སྤེལ་ནས་ད་ལྟ་ཡི་ཆར་རྒྱ་ནག་ལ་རྡུལ་ཕྲན་མཚོན་ཆ་ཡི་མདེའུ་བཞི་བརྒྱ་ལྷག་ཙམ་ཞིག་ཡོད་པ་དང་ཉིས་སྟོང་སུམ་ཅུ་ལོ་ཡི་སྔོན་དུ་ཆིག་སྟོང་ལས་བརྒལ་སྲིད་པ་མ་ཟད། ད་ལྟ་རྒྱ་ནག་གི་དམག་དོན་རྒྱ་སྐྱེད་ཀྱི་གཞི་རྒྱ་སུས་བཤད་མི་ཤེས་པ་ཞིག་ཡིན་པས་ཨ་རིའི་ངོས་ནས་དོ་ཁུར་བྱས་ཡོད་པ་དང་གནད་དོན་དབྱེ་ཞིབ་པ་གིས་རྒྱ་ནག་གི་རྡུལ་ཕྲན་མཚོན་ཆ་ཇེ་ཆེར་འཕེལ་དོན་དེ་ནི་ཐའེ་ཝན་མཚོ་ཁ་གི་དམག་འཁྲུག་ལ་དམིགས་ཡོད་པ་དང་ཕྱི་རྒྱལ་ཁག་ཚོ་གིས་ཐའེ་ཝན་དམག་འཁྲུག་གི་ནང་ལ་ཞུགས་རྒྱུ་ཡི་ཐག་གཅོད་ཇེ་རིང་ལ་བཏང་ནས་ཐའེ་ཝན་གླིང་ཕྲན་ལ་རྒོལ་བའི་གི་དུས་ཡུན་རིང་ཙམ་བསྐྲུན་ཆེད་ཡིན་པ་དཔྱད་བརྗོད་སྤེལ་ཡོད་འདུག།

གོང་ཞུས་ཡུ་གུར་བ་ཡི་བུད་མེད་དེ་དག་ནི། ལོ་ན་སུམ་ཅུ་སོ་གསུམ་ལ་སླེབས་པའི་མེ་ལི་ཀེ་དང། ལོ་ན་སུམ་ཅུ་སོ་དགུ་ལ་སླེབས་པའི་གི་མེ་རྫིང་གཉིས་དང། ཁོང་གཉིས་ཀྱི་རྨོ་ལགས་ཨ་ཤི་གུང་ཞུ་བ་ཁོང་གསུམ་ཡིན་པའི་གི་སྐོར་གནས་ཚུལ་འདི་ཤེས་རྟོགས་བྱུང་མཁན་ཚོ་གིས་བརྗོད་ཡོད་པ་རེད། རྒྱ་ནག་གཞུང་གིས་ཁོང་གསུམ་ལ་ཐལ་བའི་ཆོས་ལུགས་ཀྱི་ལྟ་བ་འཛིན་པའི་ཉེས་འཛུགས་བྱས་ནས་ལོ་ངོ་བཅུ་གཉིས་དང་ལོ་དགུ་བཅས་ཀྱི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད་འདུག། ཡང་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་ཡོད་པའི་གི་གནད་དོན་གྱི་ཐད་ལ་འཛམ་གླིང་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་སྐྱོན་བརྗོད་བྱས་ཡོད་འདུག་དེ་ཡང་ཉེ་ཆར་རྒྱ་ནག་དེ་བཞིན་འགྲོ་བ་མི་ཡི་ཐོབ་ཐང་ལ་རྡོག་རོལ་ཚབས་ཆེ་གཏོང་མཁན་གྱི་རྒྱལ་ཁབ་ཞིག་ཡིན་པའི་གི་གྲངས་ཐོ་ཡི་ནང་ཚུད་ཡོད་མིན་ལ་མ་ལྟོས་པར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་ཡི་ནང་འདེམས་ཐོན་བྱུང་བའི་གི་རྗེས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་གྱི་རྒྱལ་ཁབ་དེ་འདྲ་མང་པོ་ཞིག་བྱུང་ཡོད་པ་རེད། དེའང་ཨ་མི་རི་ཀ་གཙོས་པའི་གི་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་གཟའ་ལྷག་པ་གི་ཉིན་མཉམ་འབྲེལ་གྱི་བསྒྲགས་གཏམ་ཞིག་སྤེལ་ཡོད་པའི་གི་ནང་རྒྱ་ནག་གིས་ནུབ་ཕྱོགས་ཤིན་ཅང་ས་ཁུལ་གྱི་ནང་གི་ཡུ་གུར་མི་རིགས་ལ་འགྲོ་བ་མི་ཡི་ཐོབ་ཐང་གི་ཐོག་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་ཡོད་པའི་གི་གནད་དོན་གྱི་ཐད་ལ་སེམས་འཚབ་ཤུགས་ཆེ་བྱེད་བཞིན་ཡོད་པ་གསལ་བཏོན་གནང་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་ལྷན་ཁང་གིས་འཛམ་གླིང་ས་ཕྱོགས་གང་ས་རུ་གནས་བཞིན་ཡོད་པའི་ཨ་མི་རི་ཀ་ཡི་མི་སེར་ཚོ་ལ་ད་ལྟའི་ཡི་ཆར་འཛམ་གླིང་གི་ས་གནས་ཁག་ལ་ཛ་དྲག་གི་དམག་འཁྲུག་བྱུང་བཞིན་ཡོད་པ་ལ་བརྟེན་ནས་ཨ་མི་རི་ཀ་ཡི་མི་སེར་ཚོར་འཇིགས་སྐུལ་དང་འཇབ་རྒོལ་བྱེད་སྲིད་པས་སྔར་ལས་གཟབ་ནན་གནང་དགོས་པའི་གི་ལམ་སྟོན་གནང་ཡོད་པ་རེད་འདུག།

རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་ཞིག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་རི་རྩེ་རུ་འཛེགས་ཏེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ཉམས་ཞིབ་ཀྱི་ཆེད་དུ་འབྱོར་ཡོད་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེ་དག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ

རི་བོ་མཐོ་བའི་ས་ཁུལ་དེའི་ཁུལ་དུ་གནམ་གཤིས་འགྱུར་ལྡོག་དེ་དག་གི་ཐོག་ནས་མཚོ་བོད་མཐོ་སྒང་གི་ཁོར་ཡུག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་ཤེས་རྟོགས་ཐུབ་པའི་དམིགས་ཡུལ་བཟུང་གི་ཡོད་པ་མ་ཚད། ཉམས་ཞིབ་དེའི་བརྒྱུད་དེ་ཨེ་ཤི་ཡའི་ཆུ་བོའི་འབྱུང་ཁུངས་ལ་འགྱུར་ལྡོག་སོང་བ་དེའི་ཐོག་ནས་ཁོར་ཡུག་དང་ནག་རྫས་ཀར་བོན་གྱི་འཁོར་རྒྱུག་དང་ཁོར་ཡུག་སྲུང་སྐྱོབ་བཅས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་མིན་སྐོར་ཚན་རིག་ཉམས་ཞིབ་པ་ཁོང་རྣམས་ཀྱིས་ཉམས་ཞིབ་མཛད་རྒྱུའི་ཁོངས་སུ་ཡོད་པའི་གནས་ཚུལ་ཐོན་གདའ། ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་སོགས་ཀྱིས་ཁོར་ཡུག་སྲུང་སྐྱོབ་དང་ཉམས་ཞིབ་ཀྱི་མིང་ཐོག་ནས་ལས་དོན་ཅི་འདྲ་ཞིག་སྤེལ་ནའང་དེ་དག་ནི་རྒྱ་ནག་རང་ཉིད་ཀྱི་དགོས་མཁོ་དང་ཁེ་ཕན་གྱི་ཆེད་དུ་ཡིན་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་རྒྱ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ད་རྒྱ་ནག་གཞུང་གིས་བོད་ཀྱི་ས་ཐོག་ལ་ཅིག་རི་དང་ད་ཅིག་ཁོར་ཡུག་དང་ག་རེ་ཞིབ་འཇུག་བྱས་ན་དེའི་དམིགས་ཡུལ་དེ་ཨ་ནི་ས་གནས་དེའི་གི་ཁོར་ཡུག་སྲུང་སྐྱོབ་དང་ལྷག་པར་དུ་ས་གནས་དེའི་སྡོད་མཁན་གྱི་མི་དམངས་ཀྱི་ཆེད་དུ་ཞིབ་འཇུག་བྱེད་ཀྱི་ཡོད་ཡ། ད་བར་དུ་བྱུང་མྱོང་ཡོད་པ་མ་རེད། ཚང་མ་རྒྱ་ནག་ཁོ་རང་ཚོའི་དགོས་མཁོ་དང་རྒྱ་ནག་གཞུང་གི་དམག་དོན་དང་ཆབ་སྲིད་དང་རྒྱ་ནག་མི། རྒྱ་རྒྱ་ནག་དེ་རྒྱ་ནག་པ་དེ་ཚོ་རྒྱ་མི་དེ་ཚོ་བོད་ལ་སྤོས་ན་ཨ་ནི་ག་འདྲ་ཅིག་དཀའ་ངལ་འཕྲད་ཀྱི་འདུག་དེ་ག་འདྲས་གདོང་ལེན་བྱེད་དགོས་འདུག་དེ་རྐྱང་རྐྱང་ཞིབ་འཇུག་བྱེད་ཀྱི་ཡོད་རེད་དེ་འདི་སྔ་འདི་འདྲ་བའི་ཞིབ་འཇུག་དེ་ང་ཚོའི་ས་གནས་ས་ཐོག་གི་བོད་མི་རིགས་ལ་ཕན་ཡ་དང་བོད་མི་རིགས་ཀྱི་མ་འོངས་མདུན་ལམ་ལ་བསམས་ནས་ད་ཞིབ་འཇུག་བྱེད་ཀྱི་མེད་ཡ་དེ་གསལ་བོ་རེད་དེ་རྒྱ་ནག་ཁོ་རང་ཚོ་གི་འགན་ཁུར་དང། ཁོ་རང་ཚོ་གི་འཛམ་གླིང་ཡིན་གི་ཁྱིམ་མཚེས་རྒྱལ་ཁབ་གདོང་ལེན་བྱེད་ཡ་ལ་སོགས་པ་ཨ་ནི་ཁོ་རང་ཚོ་གི་འགན་ཁུར་གི་ཆེད་དུ་ཞིབ་འཇུག་བྱེད་ཀྱི་ཡོད་པ་མ་གཏོགས་ཨ་ནི་བོད་མི་རིགས་ལ་ཕན་ཡ་དང་བོད་ཀྱི་ས་ཐོག་གི་ཁོར་ཡུག་འགྱུར་བ་ལ་ཕན་ཡ་དེ་འདྲ་བསམ་བློ་བཏང་དེའི་ཆེད་དུ་མ་རེད་ཞེས་ཡ་དེ་གསལ་བོ་རེད་ལ། དེ་ནས་དེང་སྐབས་ཨ་རིའི་ནུབ་བྱང Portland ནང་བཞུགས་བཞིན་པ་སྐུ་ཞབས་ཀརྨ་བཟང་པོ་ཤར་པ་ལགས་ཁོང་ནས་དེ་སྔ་གངས་རི་ཇོ་མོ་གླང་མ་དང་རི་བོ་ཇོ་བོ་དབུ་ཡའི་རྩེ་ལ་འཛེགས་མྱོང་མི་ཞིག་ཡིན་པ་ལ

ང་ནི་བལ་ཡུལ་གྱི་ནུབ་བྱང་སོ་ལོ་ཁུམ་བུ་ཟེར་བའི་ནང་འཚར་ལོངས་བྱུང་བ་ཞིག་ཡིན་པ་དང་སོ་ལོ་ཁུམ་བུ་རུ་ལོ་བཅུ་དྲུག་ཙམ་གྱི་བར་དུ་བསྡད་དེ་སློབ་གྲྭ་རུ་ཕྱིན་ནས་སློབ་སྦྱོང་བྱས་པའི་རྗེས་སུ་བལ་ཡུལ་གྱི་རྒྱལ་ས་ཀཱཏ་མན་ཌུ་ནང་ཆེས་མཐོའི་སློབ་སྦྱོང་གི་ཆེད་དུ་བསྐྱོད་དེ། བལ་ཡུལ་གྱི་རྒྱལ་སའི་ནང་ཡོད་པའི་ཀྲི་བྷུ་ཝན་གཙུག་ལག་སློབ་གྲྭ་ནས་ཁྲིམས་ཀྱི་ཐོག་ལ་ལོ་ལྔའི་རིང་ལ་སློབ་སྦྱོང་བྱས་ཏེ་ཁྲིམས་ཀྱི་གཙུག་ལག་སློབ་ཐོན་གནང་ཡོད་པ་དང། དེ་བཞིན་གསར་འགོད་ཀྱི་སློབ་སྦྱོང་དང་དབྱིན་ཇི་སྐད་ཀྱི་ཐོག་སློབ་སྦྱོང་གནང་ཡོད་པ་དང་དེ་ནས་ཁོང་ད་ཆ་ཨ་རིའི་ནུབ་བྱང Portland རུ་གནས་སྡོད་བྱེད་བཞིན་ཡོད་ཀྱང། དེ་སྔ་གཞོན་དུས་སུ་ཁོང་གིས་གངས་རི་ཇོ་མོ་གླང་མའི་རྩེ་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་དབྱར་དུས་དང་རི་བོ་ཇོ་བོ་དབུ་ཡའི་རྩེ་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོའི་སྟོན་ཁ་བཅས་ལ་འཛེགས་མྱོང་ཡོད་པའི་སྐོར་ངོ་སྤྲོད

ངས་དེ་སྔ་རི་བོ་ཇོ་བོ་དབུ་ཡར་འཛེགས་པའི་དུས་སྐབས་དེ་ལ་རི་བོ་དེ་མཐོ་ཚད་རྒྱ་མཚོ་ནས་བརྩིས་ན་མི་ཀྲར་བརྒྱད་སྟོང་གི་མཐོ་ཚད་ཡོད་པའི་གྲས་ཀྱི་རི་བོ་བཅུ་བཞི་ཡོད་པའི་གྲས་ནས་རི་བོ་ཇོ་བོ་དབུ་ཡ་དེ་རི་བོ་མཐོ་གྲས་ཤིག་ཡིན་པ་ཙམ་དུ་མ་ཚད་རི་བོ་ཇོ་བོ་དབུ་ཡ་དེ་ནི་ཧ་ཅང་མཛེས་སྡུག་ལྡན་པའི་རི་བོ་ཞིག་ཀྱང་ཡིན་པ་དང་རི་བོ་དེ་ལ་ཆོ་ཡུ་ཟེར་ནས་མིང་ཐོགས་དགོས་དོན་དེ་ནི་རི་བོ་དེའི་ལྷོ་ཕྱོགས་སུ་བལ་ཡུལ་གྱི་ས་ཁོངས་སུ་ཡོད་པའི་གཡུ་ཡི་མདོག་ལྟར་དུ་ཡོད་པའི་མཚོ་དེ་ཆགས་ཡོད་པ་ལ་བརྟེན་ནས་བོད་མི་དང་ཤར་པ་ཚོས་ཆོ་དང་མཚོ་དང་མཚོ་མདོག་གཡུ་ལྟར་ཡོད་པའི་ཆ་ནས་མཚོ་གཡུ་ཟེར་ནས་རི་བོ་དེ་ལ་མིང་ཐོགས་ཡོད་པའི་སྐོར་འགྲེལ་བརྗོད་གནང་བྱུང། ཡང་སྐུ་ཞབས་ཀརྨ་བཟང་པོ་ཤར་པ་ལགས་ཁོང་གིས། I think the first climb, the successful climb was in ཁོང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་རི་བོ་ཇོ་བོ་དབུ་ཡ་གི་རྩེ་ལ་ཐོག་མར་འཛེགས་མི་དེ་ཨོ་སི་ཀྲི་ལི་ཡ་རི་འཛེགས་པ་ཧུ་བར་ཏྲེ་ཆི་དང་ཇོ་སིབ་ཇོ་ཤི་ལར་དང་པ་སངས་ཟླ་བ་ཤར་པ་གསུམ་ཡིན་པ་དང། དེ་ནས་དེའི་རྗེས་སུ་རི་བོ་ཇོ་བོ་དབུ་ཡ་ཟེར་བའམ་རི་བོ་ཆོ་ཡུ་ཟེར་བའི་རི་བོ་དེ་ལ་འཛེགས་མིའི་རི་འཛེགས་པའི་སྡེ་ཁག་བརྒྱ་ཕྲག་མང་པོ་བྱུང་ཡོད་པ་དང་བར་སྐབས་ས་མཚམས་ནི་བལ་ཡུལ་དང་བོད་རང་སྐྱོང་ལྗོངས་ཟེར་ནས་འབོད་པའི་ས་མཚམས་དབྱེ་མཚམས་གསལ་བོ་མེད་པ་ལ་བརྟེན་ནས་བལ་ཡུལ་དང་བོད་ཀྱི་ཕྱོགས་གཉིས་ཀ་ནས་རི་འཛེགས་པས་འཛེགས་ཡོད་ཀྱང་ད་ཆ་བལ་བོད་གཉིས་ཀྱི་ས་མཚམས་ཀྱི་ཐོག་ལ། འགྲོ་བསྐྱོད་བྱེད་རྒྱུའི་ཐོག་ལ་དམ་དྲག་ཆེན་པོ་ཡོད་པ་ལ་བརྟེན་ནས་རི་བོ་ཇོ་བོ་དབུ་ཡ་ཡི་ཐོག་ལ་རི་འཛེགས་པ་མང་ཆེ་བས་བོད་ཀྱི་ཕྱོགས་ནས་རི་བོ་ཇོ་བོ་དབུ་ཡ་རྩེ་ལ་འཛེགས་བཞིན་ཡོད་པ་དང། དེའི་རྒྱུ་མཚན་ནི་བོད་ཀྱི་ཕྱོགས་ནས་ཇོ་བོ་དབུ་ཡ་ལ་འཛེགས་པའི་འགྲོ་ལམ་དེ་ཉེན་ཁ་དེ་ཙམ་མེད་པ་དང་བོད་ཕྱོགས་ཀྱི་འགྲོ་ལམ་དེ་ནི་དཀའ་ལས་ཁག་པ་དང་ཉེན་ཁ་ཆེ་བ་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་དེ་ནས་ཡང་ཁོང་གིས། of climbing Chiryu is when you get on the summit, you have a great view of uh, Mount Everest close by and also the other mountains like uh, Makalu, Hotse, Nopse. And uh, the climb on Chiryu, most people like it because from the summit, you have a great view of the mountains around. རི་བོ་ཇོ་བོ་དབུ་ཡ་ཡི་རི་རྩེ་ལ་འཛེགས་པའི་ཐོག་ནས་མྱོང་ཚོར་དང་མཐོང་སྣང་སྤྲོ་སེམས་འཁོལ་བ་ཞིག་ཡོང་གི་ཡོད་པ་དེ་ནི་གངས་རི་མཐོ་ཤོས་རི་བོ་ཇོ་མོ་གླང་མ་དེ་ཉེ་འཁྲིས་སུ་ཡོད་པ་དང་གཞན་རི་བོ་མ་ཀ་ལུ་དང་ལྷོ་རྩེ་དང་ནུབ་རྩེ་སོགས་རི་བོ་མང་པོ་ཞིག་མཐའ་ནས་བསྐོར་ནས་ཡོད་པ་དེས་རི་བོ་ཇོ་བོ་དབུ་ཡ་རྩེ་ནས་མཇལ་ཐུབ་བཞིན་ཡོད་པར་བརྟེན་ནས་མཛེས་སྡུག་ལྡན་པའི་ལྟ་སྣང་དང་མཐོང་སྣང་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། འཛམ་གླིང་གི་གངས་རི་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཀྲར་བརྒྱད་སྟོང། ཉིས་བརྒྱ་བཅུ་མེད་གཅིག་ཙམ་ཡོད་པ་དང། རི་བོ་དེ་ནི་བོད་ཀྱི་སྟོད་གངས་རིན་པོ་ཆེ་ནས་ཤར་ཕྱོགས་སུ་ཀི་ལོ་མི་ཀྲ་སུམ་ཅུ་ཙམ་གྱི་ས་ལ་ཆགས་ཡོད་པ་དང།

བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་སྐབས་ཀྱི་རིང་སྐུ་ངལ་གསོ་བའི་གི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཤིག་འཐེན་གནང་ཡོད་པ་རེད་འདུག་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་སོགས་ཀྱི་འབྲེལ་ཡོད་ཚོགས་ཀྱིས་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་བེད་སྤྱོད་གནང་རྒྱུ་མིན་པ་གསུངས་ཡོད་པ་རེད། ཡང་འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པའི་གི་ཆེད་དུ་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་དེ་འཚོགས་བཞིན་ཡོད་པ་རེད། ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཧུར་ཐེངས་ཐད། དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན།